ཞེས་གནའ་རབས་ཡར་ལུང་གཙང་པོའི་ཉེ་འགྲམ་དུ་གཞས་འདི་འདྲ་ཞིག་མི་མང་པོས་གོ་མྱོང་བ་མ་ཟད་གཏོང་མྱོང་ཡང་ཡོད་པ་རེད། ཁྱོད་ལ་ཚིག་ངོ་མ་ཤེས་དང་ཧ་མ་གོ་བ་དང་དག་ཆ་དེ་འདྲའི་སྐད་ཆ་དྲི་བ་ཡོད་ན་པར་པོ་ལ་སྐད་ཆ་དྲིས་ན། ནོར་ཟད། རྗེས་སུ་གཞས་ཚིག་དེར་མི་ཚོས་དོ་སྣང་མ་བྱས་པར་བརྟེན་རིམ་པས་གོ་རྒྱུ་དང་ཐོས་རྒྱུ་ཉུང་དུ་སོང་ཡོད་ན་ཡང། ཡུལ་དེའི་རྒྱལ་པོའི་སྲས་ཆུང་ཟླ་བས། ག་དུས་ཡིན་ན་ཡང་གཞས་དེ་མ་བརྗེད་པར་རང་གི་སེམས་ཀྱི་གཏིང་ལ་བཞག་ཡོད། དེ་ནས་རིམ་པས་རྒྱལ་སྲས་འཚར་ལོངས་བྱུང་རྗེས་མི་རིང་བར་བག་མ་བསུ་བའི་དུས་ལ་སླེབས། བག་མ་བསུ་བ་ལ་ན། བག་མ་བསུ་བ་ལབ་ན་མནའ་མ་ལེན། ཆང་ས་རྒྱག་བག་མ་ལབ་ན་མནའ་མ་ལབ་གོ་ར་བུ་མོ། བསུ་བ་ལབ་ན་ལེན་པ་ཟེར་གོ་ར། ང་མི་དེ་བསུ་གར་འགྲོ་གི་ཡིན་ཟེར་ན་མི་གཅིག་ས་ཆ་གཞན་པ་ཅིག་ནང་སླེབས་ཀྱི་ཡོད་ན་འོ་འདི་བསུ་གར་འགྲོ་གི་ཡིན་ཟེར་ན་ལེན་གར་འགྲོ་གི་ཡིན་ཟེར་གོ། རྒྱལ་སྲས་དེར་བཙུན་མོ་བསུ་བའི་དུས་ལ་སླེབས་སྐབས་ཐག་རིང་དང་ཉེ་འཁོར་གྱི་རྒྱལ་པོ་ཚོས་རང་ཉིད་ཀྱི་རྒྱལ་མོ་བུ་མོ་རྒྱལ་སྲས་ཀྱི་བཙུན་མོར་སྟེར་འདོད་བྱེད་ཀྱི་ཡོད་ན་ཡང་རྒྱལ་སྲས་ཀྱིས། ང་ནི་མཚར་སྡུག་ལྡན་ལ་སེམས་བཟང་ཅན་གྱི་ཡིད་འོང་ཚ་ལུ་མའི་བུ་མོ་མ་གཏོགས་གཞན་སུ་ལ་ཡང་མི་དགའ་ཞེས་གསུངས། དངོས་ཡོད་གནས་ཚུལ་སྟེང་རྒྱལ་སྲས་ཀྱིས་ཚ་ལུ་མའི་བུ་མོ་ཞེས་པ་དེ་ནི་ས་ཆ་གང་དུ་བྱུང་བ་དང་གཟུགས་བྱད་ག་འདྲ་ཞིག་ཡོད་བཤད་སྲོལ་ཙམ་ལས་གསལ་པོ་ཞིག་རྩ་བ་ནས་མཁྱེན་གྱི་མེད་པར་བརྟེན། རྒྱལ་པོའི་ཕོ་བྲང་གི་མདུན་དུ་ཁྲོན་པ་ཞིག་ཡོད་པ་དེར། གྲོང་མི་རྣམས་ཆུ་ལེན་དུ་ཡོང་གི་ཡོད་ས་དེར་ཕེབས་ཏེ། རྒན་རབས་ཚོའི་ཞལ་ནས་ཤེས་རྟོགས་ཡོང་རྒྱུའི་རེ་བ་གནང། དེ་ལྟར་རྒྱལ་སྲས་ཀྱིས་ཆུ་ལེན་མཁན་རྒན་རབས་ཚོའི་ཞལ་ནས་གསེར་གྱི་བཀའ་མོལ་ཞིག་རྙེད་རེ་གནང་སྟེ། ཉིན་ལྟར་ཁྲོན་པ་དེའི་མདུན་དུ་ཞོགས་པ་སྔ་པོར་ཕེབས་པ་དང་དགོང་དྲོ་ཕྱི་པོར་བཞུགས་པ། ཉིན་གུང་ཕོ་བྲང་ལ་ལོག་མ་ཕེབས་པར་སྣུམ་བག། ཕོན་ཆེན་བསྣམས་ཏེ་སྣུམ་བག་ལབ་ན། སྣུམ་བག་ལབ་ན་ཧ་མ།
སྣུམ་གྱི་བག་ལེབ། ཕོན་ཆེན་བསྣམས་ནས་ཁྲོན་པ་དེའི་འཁྲིས་སུ་བཞུགས་ཡོད། རྒྱལ་པོ་ཡིན་མདོག་མདོག་མ་བྱེད་པ་བྱས། ད་ག་སེ་དེ་ལ་ལྟ། མི་དེ་ཚོ་སྐད་ཆ་བཤད་དུས་སྐད་ཆ་ཉན་ཉིན་གྲོར་ཚ་ལུ་མའི་བུ་མོ་སྐོར་ལ་སྐད་ཆ་ཧ་གོ་ཉིན་གྲོ་ནས་ར། མི་དེ་ཚོ་གིས་རྒྱལ་པོའི་སྲས་ཡིན་པ་ཧ་གོ་ཡོད་མ་རེད་ད། དེའི་སྐབས་ཆུ་ལེན་མཁན་ཚོས་རྡོ་དཀར་པོས་བཟོས་པའི་བན་རྒྱག་དེའི་སྒང་ལ་བན་རྒྱག་ལབ་ན་རྐུབ་བཙུགས་ནས་བསྡད་ས་དེ་འདྲ་རྡོ་དེ་འདྲའི་སྒང་ལ་རྒྱལ་སྲས་ཟླ་བ་ཉིན་ལྟར་མཐོང་རྒྱུ་ཡོད། སྐབས་དེར་རྒྱལ་སྲས་ཀྱིས་ཆུ་ལེན་མཁན་རྒན་གཞོན་ཚང་མར་འཇིག་རྟེན་འདིའི་སྒང་ལ་ཚ་ལུ་མའི་བུ་མོ་ཞེས་པ་ཞིག་ཡོད་དམ་མེད། ཡོད་ན་ས་གནས་གང་དུ་ཡོད་དམ། གཟུགས་དབྱིབས་ཇི་འདྲ་ཡོད་དམ། བཀའ་འདྲི་གནང་གིན་ཉིན་གྲངས་བདུན། བདུན། བཞི་བཅུ་ཞེ་དགུ། ཏག་ཏག་བཞུགས་པ་རེད། འོ་ཙི། འོན་ཀྱང་རྒྱལ་སྲས་ཀྱི་དྲི་བར་ལན་འདེབས་མཁན་གཅིག་ཀྱང་མ་བྱུང་བར་བརྟེན་རྒྱལ་སྲས་དགོངས་པ་ཚོམས་ཏེ་རྡོ་ཞིག་བསྒྲུགས་ཏེ་རྡོ་ཞིག་ཡར་བསྒྲུགས་ནས་ར་བར་སྣང་ལ་གཞུས་པ་རེད། བསམ་ཡུལ་ལས་འདས་པ་ཞིག་ལ། རྡོ་དེ་མར་ལྷུང་བའི་སྐབས། ཆུ་ལེན་མཁན་རྒན་མོ་ཞིག་གིས་མགོ་བོ་དུང་ལས་དཀར་བ་ཞིང་ཁའི་ནང་སོ་མུ་ཏིག་སྙིང་རྗེ། དགོངས་དག་ངའི་ཀློག་སྟངས་ནོར་སོང་ནས་ཅན་དང་བསམ་ཡུལ་ལྟ་གནམ་ལ་རྡོ་གཞུས་སོགས་ཨ་རྒྱལ་པོ་ཡི་ཁོང་ཁྲོ་ཟ་ནས་ར། བསམ་ཡུལ་ལས་འདས་པ་ཞིག་ལ། རྡོ་དེ་མར་ལྷུང་བའི་སྐབས་སུ་ཆུ་ལེན་མཁན་གྱི་རྒན་མོ་རྒན་གོག་ཅིག་གིས་ཨ་མ་རྒན་གོག་ཅིག་གིས། མགོ་དེ་ག་འདྲས་ཤིག་རེད་ལབ་ན་ཨ་མ་དེ་མགོ་བོ་དུང་ལས་དཀར་ཞིང་ཁའི་ནང་སོ་མུ་ཏིག་ཙམ་ཡང་མེད་པ་ཞིག་གིས། ཆུ་བན་ལ་ཕོག་སྟེ་ཆུ་བན་དེ་དུམ་བུ་མང་པོར་གྱུར། ས་ཆུ་དབོར་ས་དོ། རྫ་མ་འགྲོ་ས་དོ། ད་ཆ་རྫ་མ་ཆག་ས་ད་ཆུ་ཚང་མ་དོན་སྤར་ན་སྲིད་ད། ད་ཆ་རྫ་མ་ཆག་རྨོ་མོ་རྫ་མ་ར། ཆུ་བན་དེ་ནི་རྒན་མོ་དེའི་ཁང་པའི་ནང་གི་དངོས་པོ་དྲག་ཤོས་དེ་ཡིན། སྙིང་རྗེ། དེ་ལྟར་རྒན་མོའི་དངོས་པོ་ཡག་ཤོས་དེ། རྡོ་ཕོག་སྟེ་ཆག་གྲུགས་བྱུང་བར་གྱུར་པར་བརྟེན། རྒན་མོ་དེ་སེམས་སྡུག་ཆེན་པོའི་ནང་ལྷུང་བ་རྒྱལ་སྲས་ཀྱིས་གཟིགས་པས་དེ་མ་ཐག་གསེར་སྦྲམ་གཅིག་ཆུ་བན་དེའི་སྐྱིན་ཚབ་ལ་གནང་བ་མ་ཟད་རྒྱལ་སྲས་ཀྱི་བློན་པོ་དེས་ཀྱང་གང་འཚམ་ཞིག་གནང་བ་རེད། ར། ད་སྐྱིན་པ་སྤྲད་པ་ར་རྒྱལ་སྲས་ཀྱིས། རྒན་མོར་དེ་ལྟར་གནང་བར་བརྟེན་དགའ་ཚོར་ཤིན་ཏུ་ཆེན་པོས་ལག་གཉིས་ཐལ་མོ་སྦྱར་ནས་དཀོན་མཆོག་མཁྱེན། རྒྱལ་སྲས་ཁྱེད་ནི་དངོས་གནས་ཡིད་འོང་ཚ་ལུ་མའི་བུ་མོ་ལྟར་སེམས་པ་བཟང་བ་ལ་ཨང་ཞེས་ཞུས། སྐབས་དེར་རྒྱལ་སྲས་ཀྱིས་ཡིད་འོང་ཚ་ལུ་མའི་བུ་མོ་ཞེས་ཐོས་པ་ཙམ་གྱིས་ཕལ་པའི་བུར་གསེར་ལུག་གི་མགོ་ཙམ་རྙེད་པ་ལས་ལྷག་པའི་དགའ་ཚོར་དཔག་ཏུ་མེད་པ་བྱུང་བ་སྟེ། ད་དགའ་པོ་ཞིག་བྱུང་རེད། རྒྱལ་སྲས་ཀྱིས་གུས་ཞབས་ཆེན་པོའི་ཐོག་ནས་རྒན་མོ་ལགས་ད་ལྟ་རྒྱལ་མོ་མ་རེད་དང་རྒན་མོ་རྒན་གོག་ར་རྒན་མོ་ར་ག་དང་ག་དང་རྒན་རྒན་པོ་རྒན་མོ་ལགས་དོ། ད་ལྟ་ཁྱེད་ཀྱིས་གསུངས་པའི། ཡིད་འོང་ཚ་ལུ་མའི་བུ་མོ་ཞེས་པ་དེ་གང་དུ་བཞུགས་ཡོད་དམ། ང་ནི་ཁོ་མཐོང་འདོད་ཤིན་ཏུ་ཆེ་ཞེས་གསུངས་པར། རྒན་མོ་དེས་མགོ་བོ་གཡུག་གཡུག་བྱེད་ཀྱིན་གངས་རིའི་སྟེང་གི་སེང་གེའི་འོ་མ་དེ། མངར་བསིལ་ལྡན་ན་ཡང་ལེན་ཐུབ་མཁན་སུ་འདྲ་ཞིག་བྱུང་ཡོད་དམ། དེ་བཞིན་ཡིད་འོང་ཚ་ལུ་མའི་བུ་མོ་སེམས་བཟང་མཚར་སྡུག་ལྡན་པ་ཁོང་དངོས་སུ་མཐོང་མྱོང་མཁན་ནི་ད་ལྟའི་བར་གཅིག་ཀྱང་བྱུང་མེད། མ་ཟད་ཁོང་གི་བཞུགས་ཡུལ་ཕེབས་དུ་ཕེབས་པར་ཧ་ཅང་ཁག་པོ་རེད་ཅེས་ཞུས་པར་རྒྱལ་སྲས་ཀྱིས་རང་གི་བྲང་ཁོག་བརྡུངས་ནས་རྨོ་མོ་ལགས་ཁྱེད་ཀྱིས་ང་ལ་མགྱོགས་པོ་ཁོང་ག་བར་ཡོད་མེད་གསུང་རོགས་གནང་དང་ལབ་པ་རེད། གལ་སྲིད། ད་རྒྱལ་པོའི་ཁ་ལར་རྒྱལ་པོའི་སྲས་དེ་གལ་སྲིད་ཁོ་ཟླ་བའི་སྟེང་དུ་བཞུགས་ཡོད་ན་ངས་སྤྲིན་པར་ཞོན་ནས་ལེན་དུ་འགྲོ། དེ་མིན་ཁོང་ཀླུ་ཡི་ཡུལ་དུ་བཞུགས་ཡོད་ན་ངས་ཉ་མོར་ཞོན་ནས་ལེན་དུ་འགྲོ། ཞེས་སོགས་གསུངས་པར་རྒན་མོ་དེས་རྒྱལ་སྲས་ཀྱིས་བཅངས་པའི་བརྩེ་སེམས་ནི་རྡོ་རྗེ་བྲག་ལྟར་ཡིན་པ་ཤེས་པར་བརྟེན་ཡིད་འོང་ཚ་ལུ་མའི་བུ་མོའི་བཞུགས་ཡུལ་གང་དུ་ཡོད་པ་ལ་སོགས་པའི་ལམ་སྟོན་རེ་རེ་བཞིན་དུ་རྒྱས་པར་ཞུས་པ་རེད། རྨོ་མོ་ཧ་གོ་འདུག། བློ་སྤོབས་ཆེ་ལ་སྙིང་རུས་ཅན་གྱི་རྒྱལ་སྲས་ཀྱིས་ཡིད་འོང་ཚ་ལུ་མའི་བུ་མོ་ལེན་པར་ཉིན་མོ་ཉི་མར་བརྟེན་པ་དང་མཚན་མོ་ཟླ་བར་བརྟེན་ནས་གངས་རི་གནམ་ལ་ཐུག་འདྲ་མང་པོ་བརྒལ་ཏེ། གངས་སེང་དང་འཐབ་རེ་བྱེད་ཀྱིན་བསྐྱོད་པའི་མཐར། གངས་སེང་མགོ་བོ་སྒུར་དགོས་བཟོས་ཏེ་དེ་དག་ལ་ཆིབས་ཏེ་རི་ལུང་མང་པོ་བརྒལ་ཏེ་ཕེབས་པ་རེད། གངས་སེང་མཉམ་དུ་འཛིང་གངས་སེང་ཅིག་ད་ཁོ་ད་ཤོར་ར། ཨ་ནི་དགོངས་དག་ལབ་བྱས་རྒྱལ་པོ་གངས་སེང་སྒང་ལ་ཞོན་ནས་འགྲོ་ཡག་དེ་འདྲ་བྱུང་རེད་ས། དེ་ནས་གངས་རི་དེ་དག་ནས་མར་བབས་གནང་སྟེ་རྒྱ་མཚོ་ཡོད་སར་ཕེབས་སྐབས་རྒྱ་མཚོའི་ནང་གི་ཆུ་སྦྲུལ་ནག་པོ་སོགས་གདུག་པ་ཅན་མང་པོ་ཡོད་པའི་རྐྱེན་འགྲོ་བར་དཀའ་ནའང་འགྲོ་འགྲོ་ཡག་ཁག་པོ་བྱུང་ཡོད་ན་ཡང་དེའི་ནང་ཤར་མཆོང་གནང་སྟེ་འཇིགས་རྔམ་ཆེ་བའི་ཆུ་སྦྲུལ་དེ་དག་དང་འཐབ་སྟེ་འཐབ་ལབ་ན་འཛིང་ནས་ར་མཐར་ཆུ་སྦྲུལ་ནག་པོ་དེ་དག་ཀྱང་ཕམ་པར་བཟོས་པ་མ་ཟད་ཆུ་སྦྲུལ་གྱི་མགོ་ལ་འཐམས་ནས་རྒྱ་མཚོ་ཕར་ལ་བཅད་དེ་ཕེབས། དེ་ཡང། དེ་ནས་ཡང་རྒྱལ་སྲས་ཤིང་ནགས་སྟུག་པོ་ཡོད་ས་ཞིག་ཏུ་འབྱོར་བ་བཞིན་དེའི་ནང་ཕེབས་སྐབས་འཇིགས་རྔམ་ཅན་གྱི་གཅན་གཟན་སྟག་གཟིག་དོམ་དྲེད་ལ་སོགས་ཀྱིས་གང་སར་མཆོང་ཡོང་བར། རྒྱལ་སྲས་ཀྱིས་ཞེད་སྣང་སྤུ་ཙམ་མི་མཛད་པར་ཐག་རིང་སར་མདའ་འཕངས་ཏེ། ཉེ་སར་གྲི་བཏོན་ཏེ་བརྒྱབ་པས་ཚང་མ་མེད་པ་བཟོས་གནང་བ་རེད། དེ་ལྟར་རྒྱལ་སྲས་མཆོག་གིས་དཀའ་ཚེགས་ཆེ་བའི་ལམ་དེ་དག་གིས་ཉིན་བདུན་བདུན་བཞི་བཅུ་ཞེ་དགུ་བསྐྱོད་པའི་མཐར། ཧ་ཅང་ཡིད་དབང་འཕྲོག་པའི་མེ་ཏོག་གི་སྐྱེད་ཚལ་འདྲ་བའི་རི་ཁུག་ཅིག་གི་ནང་ལ་འབྱོར་བ་རེད། རི་ཁུག་ཀྱོག་ཅིག་གི་ནང་ལ་ར། རི་ཁུག་གི་སྐྱེད་ཚལ་འདྲ་བའི་དེའི་ནང་ཚ་ལུ་མའི་སྡོང་པོ་ཆེ་ཆུང་ཁྲི་མང་པོ་ཞིག་སྐྱེས་ཡོད་པ་རེད། ཚ་ལུ་མ་དེ་དག་གི་འོད་ཟེར་དང་དྲི་ཞིམ་གྱིས་སེམས་ཅན་སུ་ཞིག་ཡིན་རུང། བསམ་རྒྱུ་དྲན་རྒྱུ་མེད་པ་ཆགས་ཀྱི་ཡོད་ཀྱང་རྒྱལ་སྲས་ལ་གང་ཡང་བྱས་མེད་པའི་ཐོག་ནས། གཞས་ཞབས་བྲོ་འཁྲབ་ཀྱིན་དབུགས་ཐེངས་གཅིག་ལ་ཚ་ལུ་མའི་སྡོང་པོའི་དཀྱིལ་དུ་ཕེབས། སྐབས་དེར་ཚ་ལུ་མའི་སྡོང་པོ་མང་པོས་ལག་པ་ལྗང་ཁུ་བརྐྱངས་ཏེ་རྒྱལ་སྲས་ཀྱི་ན་བཟའི་སྣེ་ནས་འཐེན། ཨ་མ་སྡོང་པོ་ཚང་མ་ལག་པ་འདུག་ད། ཚ་ལུ་མ་དེ་དག་གིས་སྙན་པའི་གསུང་བྱོན་ཏེ་རྒྱལ་སྲས་ལ་ང་ཁྲིད་རོགས་གནང་ང་ཁྲིད་རོགས་གནང་ཞེས་ཞུ་བ་འབུལ་གྱིན་ག་ས་ག་ནས་ཚ་ལུ་མས་འཛུམ་མདངས་སྟོན་པ་རེད་ཨ་མ་ཚ་ལུ་མ་ཚང་མ་ལ་གདོང་འདུག་ད། ག་ས་ག་ནས་ཚ་ལུ་མས་གསུང་བྱོན་པར་བརྟེན། རྒྱལ་སྲས་སྐབས་དེར་ཅུང་ཟད་བཟི་འཐོམ་འཐོམ་འཁོར་བ་ལྟར་གྱུར་ཏེ་གང་བྱེད་འདི་བྱེད་མེད་པ་གང་བྱེད་འདི་བྱེད་མེད་པ་ལྟ་བུ་གྱུར་བ་རེད་ག་རེ་བྱེད་དགོས་ཡོད་མེད་ཧ་མ་གོ་ཆགས་རེད། སྐབས་དེར་རྨོ་མོ་རྒན་མོས་ཚ་ལུ་མའི་བུ་མོ་ནི་ཚ་ལུ་མའི་སྡོང་པོ་མཐོ་ཤོས་སྒང་ལ་བཞུགས་ཀྱི་ཡོད་པ་དང་ཚ་ལུ་མ་ཆེ་ཤོས་ཀྱི་དཀྱིལ་དུ་གབ་ནས་སྡོད་ཀྱི་རེད་ཅེས་གསུངས་པ་དེ་དག་རེ་རེ་བཞིན་དྲན་པ་དང་སྦྲགས། རྒྱལ་སྲས་ཀྱིས་ཤར་ནུབ་ལ་སྐོར་བ་ཐེངས་གསུམ་བསྐྱོན་ཏེ་གང་དུ་བཞུགས་འདུག་ལེགས་པར་གཟིགས་པ་རེད། རྒྱལ་སྲས་ཀྱིས་ཚ་ལུ་མའི་སྡོང་པོ་མཐོ་ཤོས་ཤིག་གི་དཀྱིལ་དུ་གབ་ནས་བསྡད་ཡོད་པའི་ཚ་ལུ་མ་ཆེ་ཤོས་ནང་གི་ཆེ་ཤོས་དེ་ལ་གཟིགས་པ་རེད། ཚ་ལུ་མ་དེ་ངོ་ཚ་བའི་ཚུལ་གྱིས་ངོ་ཚ་བ་ནང་བཞིན་བྱས་བྱས་རེད་པ། རྒྱལ་སྲས་ལ་སྐད་ཆ་མི་ཤོད་པ་དང་རང་གི་མགོ་བོ་ཡང་ཡར་མ་བཀྱགས་པར་བཞུགས་ཀྱི་ཡོད་ན་ཡང་རྒྱལ་སྲས་ལ་དགའ་བའི་འཛུམ་མདངས་སྟོན་གྱི་ཡོད་པས་རྒྱལ་སྲས་ཀྱིས་ཡིད་འོང་ཚ་ལུ་མའི་བུ་མོ་དེ་ཁྱེད་རང་ཡིན་ནམ་ཞེས་དྲིས་ཀྱང་ལན་བསྐྱོན་མེད་པ་རེད། དེ་ནས་རྒྱལ་སྲས་ཀྱིས་ཕྱག་བརྐྱངས་ཏེ་ཚ་ལུ་མ་དེ་ལེན་པར་ཕེབས་སྐབས་ཚ་ལུ་མ་དེ་ནི་ཡལ་ག་གཅིག་ནས་གཞན་ཞིག་ལ་བྲོས། དེ་ནས་ཡང་ཡལ་ག་གཅིག་ནས་མཆོངས་ཏེ་གཅིག་གི་སྟེང་ལ་བྲོས་སོང། མཐར་སྡོང་པོ་དེའི་རྩེ་མོར་སླེབས་ནས་སྤྲིན་པ་གསེར་མདོག་ཅན་འགའ་ཞིག་གི་དཀྱིལ་དུ་གབ་ནས་བསྡད་དོ། ཡིབ་ཕྱིན་འདུག། སྐབས་དེར་རྒྱལ་སྲས་ཧ་ཅང་ཐུགས་འཚབ་སྐྱེས་པ་དང་སྦྲགས། མདའ་འཕངས་ན་ནི་ཚ་ལུ་མ་བུ་མོར་རྨས་སྐྱོན་ཤོར་མི་ཡོང་ངམ་སྙམ་པ་དང། སྡོང་པོ་སྤྲུགས་ན་མར་ལྷུང་མི་ཡོང་བ་སྙམ་མི་ཡོང་ངམ་སྙམ་སྟེ་སྡོང་པོ་དེའི་འོག་ལ་བསམ་བློ་དྲུག་གསུམ་བཅོ་བརྒྱད་གཏོང་གཏོང་གནང་གིན་བཞུགས་པའི་ཚེ། མཚར་སྡུག་ལྡན་པའི་ཡིད་འོང་ཚ་ལུ་མའི་བུ་མོ་ཁྱེད་ནི། སྡོང་པོ་མཐོ་ཤོས་འདིའི་སྒང་གི་སྤྲིན་པ་གསེར་མདོག་ཅན་གྱི་སྟེང་དུ་བཞུགས་འདུག་བསམ། རེད། གལ་ཏེ་ཡིད་འོང་ཚ་ལུ་མའི་བུ་མོ་ཁྱེད་ཀྱིས་ང་ཐུག་འདོད་ཡོད་པར་གྱུར་ན་ངའི་པང་དུ་མར་ཕེབས་ཤོག་དང་ཞེས་པའི་གཞས་བཏང་བ་རེད། གཞས་དེ་ཚ་ལུ་མའི་བུ་མོས་གོ་བ་དང་རྒྱལ་སྲས་ཀྱི་སྙིང་སྟོབས་ལ་ཡིད་རང། ཡིད་རངས་ཏེ་ཤིང་སྡོང་དེའི་རྩེ་ནས་མར་ལ། དལ་བོར་ཡོང་ནས་རྒྱལ་སྲས་ཀྱི་པང་དུ་བབས་པ་རེད། རྒྱལ་སྲས་ཀྱིས་དགའ་སྤྲོའི་ངང་ཡིད་འོང་ཚ་ལུ་མའི་བུ་མོ་དེ་རང་གི་བྲང་ལ་སྦྱར་ནས་སྐད་ཅིག་ཉིད་ལ་རང་ཡུལ་དུ་ལོག་བདལ། ལོག་བདལ་དོ། དེ་ལྟར་རྒྱལ་སྲས་ཀྱིས་ཚ་ལུ་མ་དེ་རང་གི་བྲང་ལ་སྦྱར་ནས་ཕེབས་སྐབས་ནགས་ཚལ་སྟུག་པོ་དེ་དག་ཀྱང་ཡུད་ཙམ་ཞིག་ལ་གྲོལ་ཐུབ་པ་ལྟ་བུ་བྱུང་བ་མ་ཟད། རྦ་རླབས་ཆེ་ལ་སྦྲུལ་དུག་པ་ཅན་སོགས་སྣ་མང་ལྡན་པའི་རྒྱ་མཚོ་དེ་ཡང་མཆོང་ཐེངས་གཅིག་ལ་བརྒལ་ཏེ་ཕེབས་ཐུབ་པ་ལྟ་བུའི་སྐུ་ངལ་མ་ཚོར་བ་དང། གངས་རི་དེ་ཡང་གོམ་ཞེང་ཆེན་པོ་གཅིག་གོམ་ཞེང་གོམ་པ་ཆེན་པོ་གཅིག་སྤོས་ནས་ཕེབས་ཐུབ་པ་ལྟ་བུའི་སྣང་བ་བྱུང་བ་རེད། དེ་ནས་སྟག་མའི་མེ་ཏོག་ཁྲ་ཆིལ་ཆིལ་གང་སར་བཞད་པའི་ས་གནས་དེ་ལ་རྒྱལ་སྲས་ཀྱི་སྐུ་ངལ་ཏོག་ཙམ་གསོ་བཞིན་བཞུགས། ས་གནས་དེ་ནས་སོ་དུའི་ཕོ་བྲང་གི་རྒྱ་ཕིབས་ཀྱང་གཟིགས་ཀྱི་ཡོད། སྐབས་དེར་རྒྱལ་སྲས་ཀྱི་ཨམ་ཕྲག་ནས་གསེར་འོད་འཕྲོ་བའི་ཚ་ལུ་མ་དེ་མར་བཏོན་གནང་སྟེ་སྤྱན་གྱིས་གཟིགས་ཀྱིན་གཟིགས་ཀྱིན་གཟིགས་འདོད་དེ་བས་ཆེ་རུ་གྱུར་བ་འགྲོ་བ་ལྟ་བུ་གྱུར། རྒྱལ་སྲས་ཀྱིས་ད་ཚ་ལུ་མ་བུ་མོ་ལྟ་སྙིང་དཔེ་བྲོ་རེད་ད། ད་ད་ད་ཁོ་བག་ཡིན་ན་ཚ་ལུ་མ་རང་རེད་ཤིང་ཏོག་ཚ་ལུ་མ་རང་རེད་དོ། རྒྱལ་སྲས་ཀྱིས་རང་གི་ཕྱག་གཉིས་ཀྱིས་ཚ་ལུ་མ་དེ་ལ་བྱིལ་བྱིལ་གནང་བཞིན། དགའ་ཚོར་དེ་བས་ཆེ་རུ་སོང་རྐྱེན། རྨོ་བོ་རྒད་མོས་མངགས་བྱ་བྱས་པ་རྣམས་རྦད་དེ་བརྗེད་ནས་རང་དབང་མེད་པར་ཚ་ལུ་མ་དེ་པགས་པ་བཤུས་ནས་ལྟ་དགོས་དགོངས་པ་བཞིན་ས་གནས་དེར་པགས་པ་བཤུ་བའི་སྐབས་སུ་དེའི་ནང་ནས་ཧ་ཅང་ཡ་མཚན་ཆེ་ལ་སྙན་པའི་རོལ་མོའི་སྒྲ་དབྱངས་བསྒྲགས། ཚ་ལུ་མ་པགས་པ་བཤུ་བ་དང་རོལ་མོ་ལབ་ན་རོལ་ཆ་འདྲ་མི་འདྲ་གི་སྐད་སྙན་པོ་དེ་འདྲ་གོ་བ་རེད་ལ། པགས་པ་གང་འཚམ་བཤུས་ཟིན་པའི་རྗེས་སུ་དེའི་ནང་ནས་གསེར་འོད་ཆེམ་ཆེམ་འཕྲོ་བཞིན་མཚར་སྡུག་ལང་ཚོ་དར་བའི་བུ་མོ་ཡིད་འོང་མཛེས་མ་ཞིག་དགའ་བའི་འཛུམ་མདངས་ཀྱི་རྣམ་པ་དང་སྦྲགས་ཡར་ཐོན་ཡོང་བ་རེད། བུ་མོ་དེས་མགོ་བོ་སྔོ་ཞིང་དྭངས་པའི་ཚུལ་གྱིས། ཕྲ་སྣ་ཚོགས་ཀྱི་རྒྱན་ཆ་བཏགས་ཡོད་པ་དང། གསེར་སྐུད་ལས་བཏགས་པའི་ན་བཟའ་གསེར་འོད་ལྡན་པ་ཞིག་བཞེས་ཡོད། ན་བཟའ་ལབ་ན། ནམ་བཟའ་ལབ་ན་དུག་ལོག། ནམ་བཟའ་ལ་ཁ་ནས་ནམ་བཟའ་ལབ་ཀྱི་འདུག་ཡང་ན་བོགས་བཟའ་ས་རེད་དོ། གྱི་གོས་གྱོན་ཆས་ཀྱི་སྟེར་ཟླ་ཞེ་ས། བུ་མོ་མཛེས་མ་དེ་ཞལ་རས་ནི་དཀར་གསལ་གྱི་ཟླ་བ་དང་འདྲ་ལ། དམར་འོད་འཕྲོ་ཞིང་སྐུ་གཟུགས་མཛེས་པ་སྨྱུག་གསར་ལྟར། འདྲོངས་ལ་ཕྲ་ཞིང་ལྡེམ་པར་ལྟ་བས་ཆོག་མི་ཤེས་པ། དེ་བཞིན་བུ་མོ་དེའི་སྐུ་ལུས་ལ་ཧ་རི་ཙན་དན་གྱི་དྲི་ཞིམ་བྲོ་ཞིང་ལྷའི་བུ་མོ་འདྲ་བ་ཞིག་ཡོད་པས་རྒྱལ་སྲས་ནི་ཧ་ལས་ཧོན་ཐོར་ཏེ་དངོས་གནས་ཡིད་འོང་ཚ་ལུ་མའི་བུ་མོ་དེ་ཁོ་རེད་འདུག་བསམ་པ་རེད། དེ་ནས་རྒྱལ་སྲས་ཀྱིས་ག་ལེར་ཡིད་འོང་ཚ་ལུ་མའི་བུ་མོའི་མདུན་དུ་གོམ་པ་གང་སྤོས་ནས་བུ་མོའི་ན་བཟའི་སྣེ་ནས་བཟུང་སྟེ་བརྩེ་སེམས་མཚོན་པའི་བཀའ་མོལ་རྣམས་རེ་རེ་བཞིན་གསུངས་པ་རེད། འོན་ཀྱང་སྐབས་དེར་ཚ་ལུ་མའི་བུ་མོས་བཀའ་མོལ་གང་ཡང་མ་ཞུས་པར་ཡིད་འོང་གི་གད་མོ་བགད་བཞིན་བཞུགས་པ་རེད། ས་ཆ་དེར་ཁོ་གཉིས་ཀྱི་མཛའ་མཐུན་གྱི་འབྲེལ་བ་ཐོག་མ་དེ་བྱུང་བ་རེད། དེ་རྗེས་ཁོ་གཉིས་ཀྱིས་ཕན་ཚུན་གྱི་མཛའ་སེམས་ལ་ལྷད་མེད་པ་མཚོན་ཆེད་དུ། མེ་ཏོག་སྣ་ཚོགས་བཏོགས་ནས་སྤྲོད་ལེན་གནང་བ་དང་སྤྲོད་ལེན་ལབ་ན་སྤྲད་པ་དང་ལེན་པ་བྱེད་རེས་མེ་ཏོག་ཕར་སྤྲད་ཚུར་སྤྲད་བྱེད་རེས། འདོད་གླུ་མང་པོ་གཏོང་རེས་གནང་གིན་བཞུགས་ད་གཞས་མང་པོ་བཏང་བ་རེད། དེ་ནས་གཡུ་གཞོང་འདྲ་བའི་སྤང་ཐང་དེའི་སྟེང་དུ་རྒྱལ་སྲས་ཀྱིས་ཚ་ལུ་མའི་བུ་མོའི་པུས་མོར་སྔས་མགོ་མཛད་ནས་དགའ་སྐྱིད་ངང་སྐུ་ངལ་གསོ་བའི་ཆེད་དུ། ཡུན་ཙམ་རིང་མནལ་གཟིམས་ལབ་ན་གཉིད་ཁུག་པ་རེད། ཁོ་གཉིས་བཞུགས་སའི་སྤང་གཤོང་དེའི་ཉེ་འགྲམ་དུ་བྲག་ཕུག་ཅིག་ཡོད་པ་དེར་དུས་རྒྱུན་དུ་བདུད་མོ་ཞིག་བསྡད་ཀྱི་ཡོད། སྐབས་དེར་བདུད་མོ་དེས་རྒྱལ་སྲས་དང་ཡིད་འོང་ཚ་ལུ་མའི་བུ་མོ་ཁོ་གཉིས་ཀྱི་མཛའ་སེམས་དེ་ཆུ་དང་འོ་མ་འདྲེས་པ་ལྟ་བུའི་བརྩེ་དུང་ལྡན་པ་ཞིག་ཡོད་པ་དེ་དག་རེ་རེ་བཞིན་མ་ལུས་པ་མཐོང་བས་ཞེ་སྡང་དང་ཕྲག་དོག་ཧ་ཅང་ཆེན་པོ་ལངས་པ་རེད། བདུད་མོ་དེ་ལ་ཕྲག་དོག་ལངས་ད་ཁོ་གཉིས་སྐྱིད་པོ་བྱས་ནས་བསྡད་དེ། ཁོ་གཉིས་ཕར་ཚུར་སྐྱིད་པོ་བྱས་ནས་བསྡད། ཞེ་སྡང་ཨ་ནི། ཁོ་ཁོ་གཉིས་ཕར་ཚུར་ད་གཅིག་བྱམས་པོ་བྱེད་ཅིག་བརྩེ་བ་བརྩེ་བའི་གཞས་བཏང་མེ་ཏོག་སྤྲད་སྐྱིད་པོ་བྱས་ནས་བསྡད་ཀྱོག་མཐོང་ར་ཨ་ནི་བདུད་མོ་ཕྲག་དོག་བསྐྱེད་དོ། བདུད་མོ་དེས་རྗེ་བཙུན་སྒྲོལ་དཀར་དང་འདྲ་བའི་ཡིད་འོང་ཚ་ལུ་མའི་བུ་མོར་གནོད་འཚེ་གཏོང་རྒྱུ་མ་རུངས་ཁོག་བཅུག་གི་བསམ་བློ་ངན་པ་ཞིག་འཁོར་ཏེ། ཆུ་ལ་སེང་གེ། རང་ཉིད་བུ་མོ་མཛེས་མ་ཞིག་ལ་སྤྲུལ་ཏེ་ལྡེམ་ལྡེམ་འཁྱུག་འཁྱུག་ངང་ནས་ཡིད་འོང་ཚ་ལུ་མའི་བུ་མོའི་འཁྲིས་ལ་ཡོང་སྟེ་མིག་ཕྱེད་ཙམ་གདངས་ནས་ཐེངས་གསུམ་བལྟས། མིག་ཕྱེད་ཙམ་གདངས་ནས་ཐེངས་གསུམ་བལྟས་ཏེ་ཚ་ལུ་མའི་བུ་མོར། ཧ་ལས་ཁུལ་བྱས། ཧ་ལས་ཡིན་མདོག་མདོག་བྱེད་ཟེར་ས། ཡང་བདུད་མོ་དེས་མིག་བཙུམ་ནས་ཐེངས་གསུམ་བལྟས་ཏེ་དེ་བས་ཀྱང་ཧང་སང་ཁུལ་གྱིས། ཨ་ཙི་ཙི། དངོས་གནས་མི་ཡུལ་འདི་ལ་ཚ་ལུ་མའི་བུ་མོ་ཁྱོད་མཛེས་ཤོས་ཡིན་སྐོར་བཤད་སྲོལ་འདུག་བསམས་ཀྱང། དོན་དངོས་ཐོག་ང་ལས་ཁྱེད་རང་མདོག་ཉེས་པ་འདུག། ཅེས་བཤད་པར་ཚ་ལུ་མའི་བུ་མོས་གད་མོ་བགད་ཀྱིན་བཞུགས་པ་ལས་ལན་གང་ཡང་མ་བསྐྱོན་ཟེར། ཡང་བདུད་མོ་དེས། འོ་ན་ཡིད་མ་ཆེས་ན་ང་གཉིས་དངོས་གནས་སུ་མཛེས། མཚོའི་ནང་དུ་ལྟ་བར་འགྲོ། ད་ཤེལ་སྒོ་ཡོད་མ་རེད་དེ་དུས་མཚོ་ནང་ལ་ལྟ་ཡ་རེད། མཚོའི་ནང་ལ་དེ་མཐོང་གི་རེད། ཞེས་ཨུ་ཚུགས་ཀྱིས་འཐེན་པས་ཚ་ལུ་མའི་བུ་མོས་ང་འགྲོ་གི་མེད་རྒྱལ་སྲས་མནལ་སད་ཀྱི་རེད་གཉིད་སད་ཀྱི་རེད་ཟེར་སྐོར་དང་བཅས་ལབ་པར་བདུད་མོ་དེས་ག་རེ། ཁྱེད་རང་ང་དང་བསྡུར་ནུས་ཀྱི་མི་འདུག་གམ། རྒྱལ་སྲས་ག་ལེར་སྤང་སྒང་ལ་གཟིམ་བཅུག་ན་མ་འགྲིག་པ་ག་རེ་འདུག་ཅེས་ལབ་པ་རེད། དེ་ལྟར་བདུད་མོ་དེས་ཨུ་ཚུགས་མཐའ་སྐྱེལ་བྱས་པར་བརྟེན་ཚ་ལུ་མའི་བུ་མོས་རང་ཉིད་ཀྱིས་བཏོགས་པའི་མེ་ཏོག་རྣམས་རུག་རུག་བཟོས་ཏེ་དེའི་སྒང་ལ་རང་གི་པང་གདན་བཏིངས་ཏེ་རྒྱལ་སྲས་ཀྱི་དབུ་ག་ལེ་དེར་བཞག་ནས་བདུད་མོའི་མཉམ་དུ་མཚོའི་འགྲམ་དུ་འགྲོ་དགོས་བྱུང། ཆུའི་ནང་ལ་ལྟ་སྐབས་ཚ་ལུ་མའི་བུ་མོ་ནི་གསེར་གྱི་རྨ་བྱ་དང་འདྲ་བར་མཛེས་སྡུག་ལྡན་པ་ཞིག་མཐོང་བ་རེད། བདུད་མོ་དེ་ནི་ཕོ་རོག་རྒན་མོ་ནང་བཞིན་མདོག་ངན་ཅན་ཞིག་ལས་མཐོང་རྒྱུ་མེད་པར་བརྟེན། མོ་རང་ཕམ། འོན་ཀྱང་བདུད་མོས་རང་ཉིད་ཕམ་ཀྱང་ཁས་མི་ལེན་པར། ཁྱོད་ཀྱིས་གསེར་སྐུད་ཅན་གྱི་གྱོན་ཆས་གྱོན་པར་བརྟེན་མཛེས་པ་མཐོང་བ་རེད། གལ་ཏེ་ངས་ཀྱང་ཁྱེད་རང་ནང་བཞིན་གོས་དེ་གྱོན་པ་ཡིན་ན། ཏན་ཏན་ཁྱེད་ལས་ང་མཛེས་ཀྱི་རེད། ཡིད་མ་ཆེས་ན་ཁྱེད་ཀྱི་གོས་དེ་རྣམས་ང་ལ་གཡར་དང་ཞེས་ལབ་པ་རེད། ཚ་ལུ་མའི་བུ་མོ་ནི་བདུད་མོའི་མགོ་སྐོར་འོག་ཚུད་པར་བརྟེན་རང་གི་གྱོན་གོས་རྣམས་བདུད་མོར་གཡར་ཏེ་ཡང་བསྐྱར་མཚོའི་ནང་གཟིགས་པར་ཕེབས། བདུད་མོ་དེས་ཚ་ལུ་མའི་བུ་མོ་མཚོའི་ནང་འབུད་རྒྱག་བརྒྱབ་སྟེ་གཡུགས། དེ་ནས་བདུད་མོ་དེ་རང་ཉིད་རྒྱལ་སྲས་ཡོད་སར་ཡོང་ནས་རྒྱལ་སྲས་ཀྱི་དབུ་རང་གི་པུས་མོའི་སྒང་ལ་ག་ལེར་བཞག་ནས་རང་ཉིད་ཚ་ལུ་མའི་བུ་མོ་ཡིན་ཁུལ་བྱས་པ་རེད། རྒྱལ་སྲས་ཀྱི་དགོངས་པར་ཚ་ལུ་མའི་བུ་མོ་དེ་ནི་དངོས་གནས་མིང་དོན་མཚུངས་པའི་སེམས་བཟང་ཅན་ཞིག་རེད་འདུག་བསམ་པ་རེད། ངའི་དོན་དུ་ཁོང། ཨོ། ལྟ་དེ་སྐོར། རྒྱལ་སྲས་ཀྱི་དགོངས་པར་ད་གིན་ནི། སྲིན་བལ་ལྟར། སྲིན་བལ་ལབ་ན་སྤྲིན་བལ་ཡོད། མ་ཕྱི་ལོ། སྤྲིན་བལ་ལྟར་འཇམ་པའི་སྒང་ལ་གཟིམ་པའི་སྣང་བ་འཆར་ཡང། ད་ལྟ་ནི་རྭ་ཅོ་ལས་རྩུབ་པ་ཞིག་གི་སྒང་ལ་གཟིམ་པ་ལྟ་བུའི་མ་བདེ་བ་བྱུང་བར་བརྟེན། ལམ་སེང་མནལ་ནས་སད། དེ་ནས་ཡར་གཟིགས་མ་ཐག་ཧང་སང་དགོས་པའི་གནས་ཚུལ་ཞིག་བྱུང་བ་དེ་ནི་ཡིད་འོང་ཚ་ལུ་མའི་བུ་མོ་དེ་ནི་ངོ་མི་ཤེས་པ་ལྟ་བུའི་མདོག་ཉེས་པོ་ཞིག་ཆགས་ཡོད་པ་གཟིགས། བདུད་མོས་རྒྱལ་སྲས་ཀྱི་དགོངས་པར་གང་འཁོར་བ་རྣམས་ཤེས་ཏེ་ལམ་སེང་རྒྱལ་སྲས་ལགས་ཁྱེད་ཀྱིས་ཁོ་མོའི་པང་ནང། ཉིན་ཉིན་མཚན་གསུམ་གཟིམ་པར་བརྟེན་ངས་ཁྱེད་ཉིད་ཉིད་མནལ་ལས་སད་དོགས་ཀྱིས།

འོ་དེ་གི་རླུང་གྲང་མོ་གདོང་ལ་ཕོག་ར་ངས་གདོང་གང་ཚ་ཚིགས་ལ་རེག། རྒྱལ་སྲས་ཀྱི་དགོངས་པར་ཚ་ལུ་མའི་བུ་མོ་དེ་ནི་དངོས་གནས་མིང་དོན་མཚུངས་པའི་སེམས་བཟང་ཅན་ཞིག་རེད་འདུག་ངའི་དོན་དུ་ཁོང་མདོག་ཉེས་པོ་དེ་འདྲ་ཆགས་པ་རེད། ད་ངས་ཁོང་མདོག་ཉེས་པོ་དེ་འདྲ་ཞིག་ཆགས་དུས་གཡུག་བཞག་ན་འགྲིག་ཐབས་མེད་དགོངས་ཏེ་ཕོ་བྲང་དུ་ཁྲིད་ནས་འཁྲུངས་སའི་མཛད་སྒོ་གཟབ་ཅིང་རྒྱས་པ་གནང་རྒྱུ་གཏན་འཁེལ་བ་རེད་འཁྲུངས་ས་ལབ་ན་ཆང་ས་གི་ཞེ་ས། འཁྲུངས་སའི་མཛད་སྒོར་ཐག་རིང་དང་ཐག་ཉེ་བའི་རྒྱལ་པོ་དང་བློན་པོ་བཅས་ཀྱིས་རྩ་ཆེ་བའི་འབུལ་བ་སྣ་ཚོགས་འབུལ། འབངས་རྣམས་ཀྱིས་དགའ་བའི་གླུ་དབྱངས་བླངས། འོན་ཀྱང་ཚང་མས་རྒྱལ་སྲས་ནི་བཅོ་ལྔའི་ཟླ་བ་ལྟར་མཚར་སྡུག་ལྡན་ན་ཡང། བཙུན་མོ་དེ་ནི་མདོག་ཉེས་མ་དེ་འདྲ་ཞིག་འདུག། དེ་ནི་ཚ་ལུ་མའི་བུ་མོ་ཞིག་དང་ཨ་ཡིན། ཅེས་བློ་ཕམ་གྱི་གནས་སུ་གྱུར། ཁོ་ཚང་མ་ཡིད་ཆེས་རང་ཆེས་མི་འདུག།

རྟ་རྫི་ཞིག་ཡོད་པ་དེ་རྒྱལ་སྲས་ཀྱི་དྲུང་དུ་རྒྱུགས་ཡོང་ནས་གུས་འདུད་དང་བཅས་རྒྱལ་སྲས་ཆེན་པོར་གཏམ་བཟང་ཞིག་ཞུ་རྒྱུ་ཡོད། དེ་ནི་སྔོ་ཞིང་དྭངས་ལ་ཟླ་བ་འདྲ་བའི་མཚོ་མ་མཚོ་མ་གིའི་ནང་གློ་བུར་དུ་གསེར་འོད་འཕྲོ་བའི་ཆུ་སྐྱེས་པད་མ་ཞིག་ཤར་འདུག་ཅེས་ཞུས་པ་རེད། སྐབས་དེར་རྒྱལ་སྲས་ཀྱིས་ཁྱད་མཚར་ག་རེ་ཡིན་ནམ་དགོངས་ཏེ་ལམ་སེང་མཚོའི་འགྲམ་དུ་གཟིགས་པར་ཕེབས་སྐབས། དངོས་གནས་པད་མའི་མེ་ཏོག་ཅིག་ཀྲོང་ངེར་སྐྱེས་ཡོད་པ་དེ་རྒྱལ་སྲས་ལ་སྐད་ཆ་མང་པོ་ཤོད་ཀྱི་ཡོད་ཁུལ་གྱིས་འགུལ་ཙམ་འགུལ་ཙམ་བྱས་པས་ལོ་མའི་སྒང་གི་ཟིལ་པ་རྣམས་མར་ཟགས། རྒྱལ་སྲས་ཀྱིས་དེ་ནི་མིག་ཆུ་བཏང་བ་ལྟ་བུ་གཟིགས་པ་རེད། གོ་ཚོད་ཟེར། རྒྱལ་སྲས་ཀྱིས་དེ་ལྟར་གཟིགས་པར་བརྟེན་བཅོས་མིན་གྱི་སྙིང་རྗེ་ཚད་མེད་སྐྱེས་ནས་རྟ་རྫིའི་བུ་མོ་བུ་དེ་ལ། མེ་ཏོག་འདི་ནི་གཞན་དང་མི་འདྲ་བས། དེ་ནས་ཡར་ལེན་ཏེ་རྒྱལ་ཁང་གི་མཆོད་གཤོམ་དུ་བསྒྲིགས་ན། བསྒྲིགས་ནས་འཇོག་དགོས་པའི་བཀའ་གནང་བ་རེད། ཡིད་འོང་མེ་ཏོག་དེའི་དྲི་ཞིམ་ནི་རྒྱལ་པོའི་ཕོ་བྲང་ཡོངས་ལ་ཁྱབ་པ་མ་ཟད། གང་སར་གསེར་འོད་ཆེམ་ཆེམ་འཕྲོས་པ་དེ་དག་ཐག་རིང་ནས་ཀྱང་མཐོང་རྒྱུ་ཡོད་པ་ཆགས་པ་རེད། དེར་བརྟེན་ས་གནས་ག་ས་ག་ནས་མི་མང་པོ་ཞིག་མེ་ཏོག་དེར་ལྟ་བར་ཡོང་བ་མ་ཟད། བསྟོད་བསྔགས་རྫོགས་རྒྱུ་མེད་པ་བྱེད་ཀྱི་ཡོད་པའི་སྐབས་དེར། གདུག་སེམས་དུག་ལས་ཀྱང་གནག་པའི་བདུད་མོ་དེས་མེ་ཏོག་དེའི་འབྱུང་ཁུངས་གང་ནས་བྱུང་གསལ་པོ་ཤེས་ཏེ། མཚན་མོ་ཞིག་ལ་མེ་ཏོག་དེ་ག་ལེར་ལེན་དུ་སོང་སྟེ་རང་ཉིད་ཀྱི་སྦར་མཐིལ་ནང་ཕུར་ཕུར་བཏང་ནས་ཕོ་བྲང་རྒྱབ་ཀྱི་མེ་ཏོག་ལྡུམ་རའི་ནང་གཡུགས་པ་རེད། ཡང་མེ་ཏོག་ལ་མིག་ཚ་དོག་མོ། དེ་ནས་ཡང་ཉི་མ་བདུན་སོང་བའི་རྗེས་མེ་ཏོག་ལྡུམ་རར་གཡོག་བྱེད་མཁན་རྒད་པོ་ཞིག་ཡོད་པ་དེས་རྒད་པོ་རེད་ད་རྒྱལ་པོ་མ་རེད་ད་ཕོ་བྲང་ལ་བཅར་ཏེ་རྒྱལ་སྲས་ཆེན་པོ་ལགས་སུ་གཏམ་བཟང་ཅིག་ཞུ་གི་ཡོད། གཏམ་བཟང་ནི་རྒྱལ་པོའི་མེ་ཏོག་ལྡུམ་རའི་ནང་སྔོན་མ་མེད་པའི་ཁམ་སྡོང་ཡ་མཚན་ཅན་ཞིག་ཁམ་བུའི་སྡོང་པོ་ཡ་སྐྱེས་འདུག་པ་མ་ཟད་སྡོང་པོ་དེ་ལ་འབྲས་བུ་ཡང་བརྒྱ་ཕྲག་མང་པོ་ཐོགས་འདུག་ཅེས་ཞུས་པར་རྒྱལ་སྲས་ནི་དེ་བས་ཡ་མཚན་ཆེ་བ་སྐྱེས་པ་རེད། དེ་རྗེས་རྒྱལ་བློན་འཁོར་དང་བཅས་པ་མེ་ཏོག་ལྡུམ་རའི་ནང་སྐྱེས་ཡོད་པའི་ཁམ་སྡོང་དེར་གཟིགས་པར་ཕེབས་པས་དངོས་གནས་རྒད་པོ་དེས་ཞུས་པ་ནང་བཞིན་ཁམ་སྡོང་ཞིག་སྐྱེས་ཡོད་པར་ཁམ་བུ་ཡང་མང་པོ་ཐོགས་ཡོད་པ་དང། ཁམ་བུ་དེ་ཚོའི་ཆུ་བསྡུ་ཟིང་བརྒྱ་ཡིན་པས་གདངས་ནས་སྐད་ཆ་མང་པོ་བཤད་ཀྱི་ཡོད་པའི་བཟོ་ལྟ་སྟོན་གྱི་ཡོད། རྒྱལ་སྲས་ཀྱི་ཐུགས་ལ་གློ་བུར་འདི། འདི་ལྟ་བུ་ཡོང་བའི་རྐྱེན་གང་ཡིན་ནམ་སྙམ་པའི་དགོངས་པ་མང་པོ་འཁོར། བསམ་བློ་མང་པོ་དྲན་པ་རེད། དེ་རྗེས་རྒྱལ་སྲས་ཀྱི་ཐུགས་ནང་ཡང་ནས་ཡང་དུ་དེ་ལྟར་གློ་བུར་དུ་མཚོའི་ནང་མེ་ཏོག་པད་མ་ཤར་བ་དང་ལྡུམ་རའི་ནང་དུ་ཁམ་སྡོང་སྐྱེས་པ་དེར་དགོངས་པ་བཞེས་ཀྱིན་བཞུགས་ནས། འཁོར་གཡོག་སུ་ཞིག་ལ་ཡང་བཀའ་མོལ་ཚིག་གཅིག་ཀྱང་མ་གསུངས་པར་བཞུགས་པའི་སྐབས་དེར། བདུད་མོ་དེས་གཡོ་སྒྱུ་དང་སྦྲགས་དགའ་ཚོར་ཆེ་མདོག་ཁ་པོའི་ངང། རྒྱལ་སྲས་ཀྱི་གམ་དུ་བཅར་ཏེ། གསོལ་ཇ་ཞལ་ཏོག་ཕུལ་ཏེ་ཐུགས་བསམ་བཞེས་རྒྱུ་བར་ཆད་བཏང་བ་རེད། ཡང་བདུད་མོ་དེས་སེམས་ནད་ཆེན་པོས་རྒྱལ་སྲས་ལ་ཁྱེད་ཀྱི་བཀའ་དྲིན་ནམ་ཡང་མི་བརྗེད་པར་ཆེད་དུ་ཁམ་བུ་འདི་རྣམས་བློན་འབངས་ཚོ་ལ་གསོལ་རས་གནང་ན་ག་འདྲ་འདུག་གམ། ཞེས་ཞུས་པར་རྒྱལ་སྲས་ཀྱིས་དེ་ལ་རྒྱུ་མཚན་དུ་དགོངས་ཏེ། དེ་ལྟར་གནང་རྒྱུ་ཞལ་བཞེས་ཐོབ་པར་བརྟེན། མིག་ཡུད་ཙམ་ཞིག་ལ་བདུད་མོ་དེས་ཁམ་བུ་དེ་རྣམས་གཅིག་ཀྱང་མ་ལྷག་པར་བཟོས་པ་རེད་ཁམ་བུ་ཚང་མ་བཀོག་པ་རེད། དེའི་སྐབས་རྒྱལ་པོར་ལུག་རྫི་རྒན་མོ་ཞིག་ཡོད་པ་དེ་ནི་ཉིན་མོ་རི་ལ་ལུག་འཚོ་བར་འགྲོ་དགོས་པ་དང། དགོང་མོ་ཆགས་པའི་སྐབས་སུ་ཕྲུ་གུ་ཆུང་ཆུང་ཞིག་ཡོད་པ་དེ་ཁྲིད་དེ་ཁམ་བུ་སྟེར་གྱི་ཡོད་སྐོར་གོ་ཐོས་བྱུང་བས་ལེན་པར་ཡོང། སྙིང་རྗེ་རྒན་གོག་ད་དེ་རྒྱབ་ལུང་པ་དེ་ནང་ལ་ར། ལུག་རྫི་རྒན་མོ་ཅིག་སྤུ་གུ་ཅིག་ཡོད་ས་ར། སྤུ་གུ་དེ་ཁྲིད་དེ་ད་རྒྱལ་པོས་རྒྱལ་པོའི་གི་ཁམ་བུ་སྤྲད་ཀྱི་འདུག་ལབ་དུས་ཁམ་བུ་ལེན་ག་སླེབས་རེད་ཟེར། རྒན་མོ་དེ་དེར་འབྱོར་བའི་སྐབས་སུ་ཁམ་བུ་གཅིག་ཀྱང་ལྷག་མེད་པར་སྟེར་ཟིན་ཡོད་པར་བརྟེན། ཁམ་སྡོང་གི་ས་འཁྲིས་ཀྱི་རྩྭ་ཡན། ཡོད་ཚད་ཀྱི་ནང་ལ་བཙལ་བའི་མཐར་གཞི་ནས་ཁམ་བུ་ཆུང་ཆུང་ཞིག་རྙེད་པ་རེད་སྙིང་རྗེ་མི་ཚང་མར་སྤྲད་ཚར་ཁམ་བུ་རག་མི་འདུག་ད་སྤུ་གུ་འདི་ལ་ནི་རྩྭ་དེ་འདྲའི་བར་བཙལ་བཙལ་བཙལ་ནས་ཁམ་བུ་ཆུང་ཆུང་ཞིག་རག་འདུག་ཨ་འདིར་རྒན་མོ་དེས་ཁམ་བུ་ཆུང་ཆུང་རྒྱལ་མོ་མ་རེད་ད་རྒན་མོ་རྒན་གོག་ཁམ་བུ་ཆུང་ཆུང་དེ་ནི་ཧ་ཅང་གཅེས་པའི་ནོར་བུ་ལས་ལྟར་བརྩིས་ཏེ། ཉིན་ལྟར་སྡོད་སའི་ཁང་པ་གྱང་གོག་དེའི་ནང་ཁྱེར་ནས་རྐྱལ་པ་ཆུང་ཆུང་ཞིག་ཡོད་པ་དེའི་ནང་བླུགས་ཏེ་གཅེས་ཉར་བྱས་པ་རེད། ཁམ་བུ་ཆུང་ཆུང་དེ་གཅེས་ཉར་བྱས་པའི་ཉིན་དེ་ནས་བཟུང་ཁང་པ་གྱང་གོག་དེའི་ནང་ཧ་ཅང་ཡ་མཚན་ཆེ་བའི་གནས་ཚུལ་རབ་དང་རིམ་པ་བྱུང་བ་རེད་ལ། ཁམ་བུ་དེ་ཁོ་ཚོས་ཉར་ཟ། དེ་ཡང་སྐབས་དེར་རྒན་མོ་དང་ཕྲུ་གུ་རྣམས་བུ་ཆུང་ཆུང་དེ་གཉིས་ཉིན་མོ་རི་ལ་ལུག་འཚོས་ནས་དགོང་མོ་ནང་དུ་ལོག་ཡོང་བའི་སྐབས་སུ། ཁང་པའི་ཕྱི་ནང་ཚང་མ་གད་ཕྱིས་འོད་ཐིང་ངེ་ཆགས་ཡོད་པ་དང། ཇ་སྲུབ་མ་དང་ཐུག་པ་ནང་བཞིན་བཟོས་ཏེ། ཨ་ལས། ཇ་སྲུབ་མ་ཐུག་པ་ནང་བཞིན་བཟོས་ཏེ་འཐུང་ཆོག་ཆོག་བཟོས་ཡོད་པ། ཚག་ཤ་དང་ལུག་ཤ་བཙོས་མ་རླངས་པ་འཚུབ་འཚུབ་ཟ་ཆོག་ཆོག་བྱས་ཏེ་བཞག་གི་ཡོད། ཉིན་གཅིག་རྨོ་མོ་དེས་འདི་ལྟར་སུས་བཟོ་གི་ཡོད་དམ་བསམ་ནས་རང་ཉིད་ཀྱིས་ངེས་པར་བལྟ་དགོས་བསམ་ནས་ཕྲུ་གུ་དེ་ལུག་འཚོ་བར་བཏང་ནས་རང་ཉིད་ཁང་པའི་སེར་ཁའི་བར་ནས་བལྟས་ནས་བསྡད་པ་རེད། གང་འཚམ་ཞིག་ནས་ཁོར་ཡུག་འཇམ་ཐིང་ངེར་གནས་པ་དང་བྲག་སྐྱེས་པའི་ནང་ནས་གསེར་སྐུད་ཀྱིས་བཏགས་པའི་ན་བཟའ་བཞེས་པའི་ཡིད་འོང་བུ་མོ་ཞིག་དོན་ནས་བྲེལ་འཚུབ་འཚུབ་ངང་ལས་ཀ་བྱེད་ཀྱི་ཡོད་པ་མཐོང་བས་རྒན་མོ་དེ་ལྷགས་པས་དེད་པ་ནང་ལྟར་ནང་དུ་འཛུལ། ལྷགས་པ་ལབ་ན་རླུང་རྟ་ལ་རྟ་ལྷགས་ག་ས་ལྷགས་ཡོད་ལོ། ཨ་ཙི་མཁའ་འགྲོ་མ་ལགས། ཉིད་ཀྱིས་དེ་ལྟར་གནང་དགོས་དོན་གང་ཡིན་ནམ། ཞེས་བུ་མོའི་མདུན་དུ་པུས་མོ་བཙུགས་པས་བུ་མོས་ལམ་སེང་ཡར་བསྐྱོར་ནས་ཨ་མ་རྒན་མོ་ལ། ང་ནི་མཁའ་འགྲོ་མ་ཞིག་རྩ་བ་ནས་མིན། ང་ནི་ཚང་མས་བཤད་བཞིན་པའི་ཚ་ལུ་མའི་བུ་མོ་ཞེས་པ་དེ་ཡིན། ཞེས་དང་དེ་ལྟར། དེ་ནས་བདུད་མོ་སྡུག་པོ་ཨ་ལས་དེ་ནས་མོས་ཀྱི་གར་སྒྲོམ་བཤད་རེད། བདུད་མོས་སྡུག་པོ་བཏང་བ་རྣམས་རེ་རེ་བཞིན་མིག་ཆུ་གཏོང་གིན་རྒན་མོ་ལ་བཤད་པ་རེད། རྒན་མོས་ཚ་ལུ་མའི་བུ་མོའི་གནས་ཚུལ་རྣམས་རེ་རེ་བཞིན་ཤེས་རྗེས་དེ་བས་ཤ་ཚ་ནས། རང་གི་ཁྱིམ་དུ་མུ་མཐུད་ཉར་ཏེ་ཁོང་གསུམ་ཕན་ཚུན་མཛའ་བརྩེ་ཆེ་ཞིང་དགའ་བདེའི་དཔལ་གྱིས་འཚོ་བར་རོལ། ཉིན་ཞིག་སྟབས་མ་ལེགས་པ་ཞིག་ལ་ཚ་ལུ་མའི་བུ་མོ་སྒོའི་ཕྱིར། སྒོའི་ཕྱིར་སྐྲ་འཁྲུ་ཨ་ལས་སྒོ་ཕྱི་ལོགས་ལ་ཟེར་གྱི་རེད་ད། སྐྲ་འཁྲུ་བར་ཕེབས་ཏེ་སྐྲ་འཁྲུ་བཞིན་བཞུགས་པའི་སྐབས་སུ་གདུག་སེམས་སོལ་བ་ལས་གནག་པའི་སོལ་ལབ་ན་རྡོ་སོལ་ཡོད། རྡོ་སོལ་ལས་གནག་པའི་བདུད་མོ་དེ་གིས་མཐོང་བ་རེད་མགོ་འཁྲུས་བསྡད་པའི་སྐབས་ལ་ར། སྐབས་དེར་བདུད་མོ་དེས་གཡོ་སྒྱུའི་ཐབས་ཤེས་ཤིག་ཡིད་ལ་དྲན་ཏེ་ད་ཐབས་ཤེས་བསམ་བློ་འཁོར་ཡང་མོ། དེ་མ་ཐག་སྐད་ཆེན་པོ་ཞིག་བརྒྱབ་སྟེ་རང། བརྒྱབ་སྟེ་རང་ས་རུ་ས་ལ་འགྱེལ་ཁུལ་བྱས་པ་རེད། རྫུན། ས་ལ་རིལ་ཡིན་པ་ནང་བཞིན་རྫུན་མ་བྱས་པ་རེད། རྒྱལ་སྲས་ཀྱིས་བཙུན་མོ་གློ་བུར་དུ་ནད་གཞི་ཞིག་ཕོག་འདུག་བསམ་ནས་ཐུགས་ཁྲལ་ཆེན་པོས་ལམ་སེང་སྨན་པ་མཁས་པ་མང་པོ་ལ་བསྟན་པ་དང་རྩ་ཆེ་བའི་རིལ་བུ་མང་པོ་སྤྲད། བདུད་མོ་དེ་སེམས་ནད་བཅངས་ཡོད་པ་བཞིན་ད་དུང་ཕན་ནུས་མ་ཐོན་ཁུལ་བྱས་ཏེ་དབུགས་ཆད་ལ་ཉེ་བའི་བཟོ་ལྟ་བསྟན་པ་རེད། དབུགས་ཆད་ཡོད་པ་ནང་བཞིན་བྱས་རེད། རྒྱལ་སྲས་ཀྱིས་ཡང་ཡང་ནད་སྐོར་ལ་ནད་སྐོར་ལབ་ན། ན་ཚའི་སྐོར་ལ་ནི་མི་མང་པོ་ཞིག་གདན་འདྲེན་ཞུས་པ་རེད། ཐེངས་གཅིག་རྒྱལ་སྲས་ནད་སྐོར་ལ་ཕེབས་པའི་སྐབས། བདུད་མོ་དེས་རྒྱལ་སྲས་ཀྱི་ཕྱག་ནས་འཇུས་ཏེ་ངུ་བཞིན་དུ། ཙན་དན་རྒྱལ་སྲས་ལགས། ངའི་ནད་གཞི་འདི་བཅོས་ཐུབ་པར་ཐབས་ཤེས་གཅིག་རང་ལས་མི་འདུག་དེ་ཁྱེད་ཀྱིས་གནང་གི་ཨེ་ཡོང་བསམ་གྱི་འདུག་ཞེས་ཞུས་པར། རྒྱལ་སྲས་ཀྱིས་ཐབས་ཤེས་ག་རེ་ཡོད་མགྱོགས་པོ་ང་ལ་གསུངས་དང་ཞེས་ཞུས་པ་རེད། བདུད་མོ་དེས་ད་ནི་གོ་སྐབས་རག་སོང་སྙམ་ནས། རྒྱལ་པོར་ལུག་རྫི་རྒན་མོ་ཞིག་ཡོད་པ་དེ་ལ་བུ་མོ་གཉིས་ཡོད་པའི་ནང་ནས་ཆེ་བ་དེ་ནི་གནོད་འཚེ་ཅན་གྱི་བདུད་མོ་ཞིག་རེད་འདུག་བྱས་ཙང་བདུད་མོ་དེས་ཕྲན་ལ་གནོད་པ་ཡང་ཡང་བཏང་བའི་རྐྱེན་གྱིས་ད་ཆ་དྲག་རྒྱུ་མེད་པའི་ནད་གཞི་འདི་ཕོག་བྱུང། དེར་བརྟེན་ད་རེས་རྒྱལ་པོ་ཁྱེད་ཀྱིས་སྙིང་རྗེ་མ་གཟིགས་ཏེ་མོ་བསད་ནས་མོའི་སྙིང་དང་མཆིན་པ་ཁུ་བ་དེ་སྙིང་དང་མཆིན་པའི་ཁུ་བ་དེ་ང་ལ་གནང་བ་ཡིན་ན་ངའི་ནད་གཞི་འདི་ལམ་སེང་དྲག་སྐྱེད་ཡོང་བ་འདུག་ཅེས་ཞུས་པ་རེད། རྒྱལ་སྲས་ཀྱིས་སྐད་ཆ་དེ་རྣམས་གོ་བ་དང་ཐུགས་མ་བདེ་བར་གྱུར་ཏེ་ཚ་ལུ་མའི་བུ་མོ་འདི་ནི་ཐོག་མ་ལྟར་མཚར་པོ་མེད་པ་ལ། དེ་བས་གཞན་པ་ཞིག་གིས་སེམས་ངན་འདི་འདྲ་ཞིག་ཆགས་འདུག་མི་ཡི་སྙིང་དང་མཆིན་པ་ཟས་ན་ནད་གཞི་ཇི་ལྟར་དྲག། དེ་ལྟར་ག་འདྲ་བྱས་ནས་འགྲིག་གམ་སྙམ་ནས། འོན་ཀྱང་མོ་རང་ཡིད་ཆེས་པའི་ཆེད་དུ། སྲུང་དམག་གསུམ་མོའི་གོ་སར་བུ་མོ་དེ་གསོད་དུ་གཏོང་ཁུལ་གནང་བ་རེད། བཏང་ཡིན་དོན་དུ་སྤྱིར་བཏང་མོ་སེམས་པ་བདེ་པོ་ཡོང་ཡ་ཆེད་དུ་ར་དམག་མི་གསུམ་བཏང་རེད། དེ་རྗེས་རྒྱལ་སྲས་རྟ་ཕོ་རླུང་གཤོག་ལ་བཅིབས་ནས་རྒན་མོ་སྡོད་སའི་གོ་སར་ཕེབས་པའི་སྐབས། ལྕང་སྡོང་རྩེ་ན་ཡོད་པའི་ཨ་ཁུ་ནེ་ཙོ་དེས་བུ་མོ་བུ་མོ་མགྱོགས་པོ་བྱེད། ལས་འབྲས་ལ་མི་བརྩི་མཁན་སེམས་ནག་ཅན་གྱི་རྒྱལ་སྲས་ཁོ་ཕེབས་སོང་ཞེས་ལབ་རེད་ནེ་ཙོ་གིས། ནེ་ཙོའི་སྐད་ཆ་དེ་རྒྱལ་སྲས་ཀྱིས་ཐོས་པ་དང་སྦྲགས་ཤིན་ཏུ་ཁྲོས་ནས་ལམ་སེང་གྲི་བཏོན་ཏེ། ནེ་ཙོ་དེར་རྒྱབ་རྩིས་གནང་བཞིན་པའི་སྐབས་ལམ་སེང། ནེ་ཙོ་དེ་བསད་འགྲོ་བྱེད་དུས་སུ་རེད། ཁང་པའི་ནང་ནས་བུ་མོ་ཞིག་ཐོན་ཡོང་ནས། ཨ་ཙི་རྒྱལ་སྲས་ལགས་ཉེས་པ་མེད་པའི་ནེ་ཙོ་དེ་གསོད་པ་ལས། བདག་མེད་བུ་མོ་ང་རང་བསད་ན་དགའ། བཙུན་མོ་རྫུས་མ་བསྟན་དགྲ་བདུད་མོ་མོས། ངའི་སྙིང་ཟ། ངའི་སྙིང་ཟ་དགོས་བསམ་ནས་བསྡད་མེད་དམ་ཞེས་ཞུས། སྐབས་དེར་རྒྱལ་སྲས་ཀྱིས་ཁོ་མོར་ཞིབ་པར་བལྟས་པའི་སྐབས། བུ་མོ་དེ་ནི་ཧ་ཅང་ཡིད་དུ་འོང་ལ་གཟུགས་ཀྱི་རྒྱ། གཟུགས་ཀྱི་ཕྲ་རྒྱན་སྣ་ཚོགས་ཀྱི་རྒྱན་ཆ་གྱོན་ཡོད་པ་གཟིགས། མ་ཟད་བུ་མོ་དེས་གསེར་སྐུད་ཀྱིས་བཏགས་པའི་ན་བཟའ་བཞེས་ཡོད་པ་དང་ཞལ་རས་ནི་དཀར་གསལ་ཟླ་བ་དང་མཚུངས་ལ། མཁུར་ཚོས་ལ་དམར་འོད་འཕྲོ་བ། སྐུ་གཟུགས་ཕྲ་ཞིང་ལྡེམ་ལ་སྨྱུག་གསར་ལྟར་འདྲོང་བ། ལྟ་བས་ཆོག་མི་ཤེས་པ་ཞིག་རྒྱལ་སྲས་ཀྱི་མདུན་དེར་བཞེངས་བཞུགས་ཡོད་པ་དང་སྦྲགས། རྒྱལ་སྲས་ཀྱི་ཞལ་ནས་ཁྱེད་རང། ཞེས་སྐད་ཆ་ཚིག་གཉིས་རང་དབང་མེད་པར་ཤོར། སྐབས་དེར་རྒྱལ་སྲས་ཀྱི་ཐུགས་ནང་ཧ་ཅང་ཉེ་བའི་ཚོར་སྣང་དང་སྦྲགས། དཀོན་མཆོག་མཁྱེན་འདི་ནི་འཇིག་རྟེན་འདིར་མཚར་སྡུག་ལྡན་པའི་ཡིད་འོང་ཚ་ལུ་མའི་བུ་མོ་ཁོང་མིན་ནམ་གཞན་སུ་ཡིན། ཕོ་བྲང་ནང་ལ་སླེབས་པའི་བུ་མོ་དེ་སུ་འདྲ་ཞིག་ཡིན་ནམ། ག་འདྲ་བྱས་པ་ཡིན་ནམ་དགོངས། སྐབས་དེར་ལུག་རྫི་རྒན་མོ་དེས་རྒྱལ་སྲས་ལ་བདུད་མོ་དེས་དེ་སྔ་ཚ་ལུ་མའི་བུ་མོ་ལ་གནོད་འཚེ་བཏང་བའི་སྐོར་རྣམས་རེ་རེ་བཞིན་ཞུས་པ་རེད། རྒྱལ་སྲས་ཀྱིས་གནས་ཚུལ་དེ་རྣམས་གསན་མ་ཐག་ཧད་དེ་གཉིད། གསན་མ་ཐག་ཧད་དེ་གཉིད་སད་པ་ལྟར་གྱུར་ནས་ཚ་ལུ་མའི་བུ་མོར་མཛའ་བརྩེར་བཅིངས་ཤིང་གདུག་རྩུབ་ཆེ་བའི་བདུད་མོ་མོ་དམར་གསོད་གཏོང་རྒྱུའི་དམ་བཅའ་བཞག། སྐབས་དེར་བདུད་མོས་གནས་ཚུལ་དེ་རྣམས་ཤེས་འཕྲལ། རང་གཟུགས་དམར་རྗེན་དུ་བསྟན་ནས་གདུག་རྩུབ་ཆེ་བའི་མཆེ་བ་བཏོན་ནས་ཁ་གདངས་ཏེ་སྐད་ཅིག་དེ། སྐད་ཅིག་དེ་ཉིད་ལ་ཚ་ལུ་མའི་བུ་མོའི་སར་ཤོར་ཡོང། རྒྱལ་སྲས་ཀྱིས་ད་ནི་བདུད་མོ་བཏུལ་བའི་དུས་ལ་སླེབས་སོང་དགོངས་ཏེ་ལམ་སེང་དབྱུག་གྲི་བཏོན་ཏེ་འཕངས་པས། འཕངས་པ་ལ་སྣབས་དབྱུག་པ་ལ་ཧོར་ཟླ། བུ་བདུད་མོ་དེ་འཆི་ལམ་དུ་བཏང། བདུད་མོ་དེ་བསད་ཟིན་པ་དང་སྦྲགས། གངས་རིའི་རྩེ་ལ་འཇའ་ཟུག་པ་དང་རྩྭ་ཐང་དེའི་སྟེང་ལ་དྲི་ཞིམ་ལྡང་བའི་མེ་ཏོག་བརྒྱ་ཕྲག་བཞད། རྒད་མོ་སྡོད་སའི་ཁང་པའི་གྱང་གོག་དེ་སྐད་ཅིག་ཉིད་དུ་རྒྱལ་པོའི་ཕོ་བྲང་ལྟ་བུ་ཞིག་ལ་གྱུར་པ་རེད། གྱང་གོག་བསྡད་ས་དེ་ར། དེ་བཞིན་རྒད་མོ་དེའི་ཁང་པའི་གཡས་གཡོན་ལ་ཚ་ལུ་མའི་སྡོང་པོ་མང་པོ་སྐྱེས། སྡོང་པོའི་སྒང་ལ་སྤོས་ཤེལ་འདྲ་བའི་ཚ་ལུ་མ་འབྲས་བུ་མང་པོ་ཐོགས། རི་རྩེའི་ལྷགས་བསིལ་ཚ་ལུ་མ་དེ་དག་ལ་ཕོག་ནས་ཚ་ལུ་མ་གཅིག་གིས་གཅིག་ལ་ཐུག་སྟེ་སྙན་འཇེབས་ལྡན་པའི་སྒྲ་དབྱངས་དང། མི་སེམས་སྒུལ་བའི་དྲི་ཞིམ་གྱིས་ཡུལ་དེའི་གཡས་གཡོན་ཀུན་ལ་ཁྱབ་བོ། དེ་ནས་བཟུང། སྙིང་སྟོབས་ཅན་གྱི་རྒྱལ་སྲས་ཟླ་བ་དང་སེམས་བཟང་ཅན་གྱི་ཡིད་འོང་ཚ་ལུ་མའི་བུ་མོ་གཉིས་སྡུག་བསྔལ་ཐམས་ཅད་ལས་གྲོལ་ཐུབ་པ་བྱུང་ཞིང། དུས་དེ་ནས་བཟུང་ཁོང་གཉིས་ཕན་ཚུན་སྐད་ཅིག་ཀྱང་མི་འགྱུར་བའི་མཛའ་མཐུན་ངང། དབུ་སྐྲ་དུང་ལས་དཀར་བར་མ་གྱུར་བར།